བོད་རིགས་སྤུན་ཟླ་ཚང་མ་ལ་ལ་བཀྲ་ཤིས་བདེ་ལེགས་དང་ང་རང་བཅུ་ནི་ཀརྨ་བློ་གྲོས་གྲོགས་པོ་གྲོགས་མོ་ཚང་མ་གིས་དང་ང་ལ་དཔེ་ང་རང་ཉིད་ཤར་གྲོ་གསུམ་དང་ཚང་མ་གིས་ནི་རོགས་རམ་གནང་ཤག་དཔེ་མི་སྲིད་ཐུགས་རྗེ་ཆེ་གནང་བཀའ་དྲིན་ཆེ་དངོས་གནས་ང་རང་དཔེ་མི་སྲིད་དཀའ་ངལ་འཕྲད་དུས་ཚང་མ་གིས་རྒྱབ་སྐྱོར་དཔེ་ཡག་པོ་གནང་སོང་དཔེ་མི་སྲིད་ཐུགས་རྗེ་ཆེ་ད་ད་ལྟ་ཡིན་ན་ང་རང་བུ་ལོན་ཚང་མ་ད་གསོད་ཐུབ་ཡག་གི་དེ་མི་འདུག

དངོས་གནས་ང་རང་གི་ཐོག་ནས་སྙིང་ཐག་པ་ནས་ནས་ཐུགས་རྗེ་ཆེ་ཞུ་ཡས་ཡིན་དེ་ལས། ད Video ཚང་མ་གཟིགས་ཚར་རོ་གང་ཚང་མ་མཐོང་ཡོད་རེད་རོ་ཨ་ནི་དངུལ་དཔེ་མི་སྲིད་ཡག་པོ་རག་སོང་རོ་དངུལ་ཨ་ནི་དངུལ་དཔེ་མི་སྲིད་ཡག་པོ་རག་སོང་ད་ད་ལྟ་ངེད་ཀྱིས་དངུལ་ག་ཚོད་ག་ཚོད་རག་རྒྱུ་ཚང་མ་ལོ་ངེད་ཀྱིས་ད་ལྟ་རེ་རེ་བྱས་མར་ཀློག་གི་ཡིན་རོ་ཨ་ནི་དངུལ་ག་ཚོད་རག་པ་དེ་རོ་ཨ་ནི་དངུལ་རག་ཚར་རྒྱུ་དེའི་རྗེས་ལ་ཨ་ནི་ངེད་ཀྱིས་འདི་གཅིག་ཞུ་འདོད་སོང་བྱུང་སོང་ད་ད་དེ།

ཨ་དེ་ནས་སོང་ནས་ད་མོ་རང་སྙིང་རྗེ་མི་ཚེ་སྐྱིད་པོ་བྱས་དང་མི་ཚེ་བཟང་པོ་བྱས་དེ་མོ་རང་མོ་རང་ད་མི་ལ་ཅིག་གི་སུ་སུ་སུ་མི་ལ་ད་གཅིག་ག་རེ་ཟེར་དགོས་རེད་བུ་ལོན་མེད་ཆགས་སོང་ན་ཡང་མོ་རང་མི་ཚེ་སྐྱིད་པོ་མོ་རང་ཕྲུ་གུ་གཉིས་རེད་ཕྲུ་གུ་གཉིས་དཔེ་སྐྱིད་པོ་བྱུང་ཡོང་རེད་རེད་བ་དགའ་བོ་བྱུང་ཡོང་རེད་མོ་རང་ཚོ་ཡིན་ན་ད་འཚོ་བ་གཅིག་ཡར་ལངས་དགོས་ཟེར་ན་ལངས་ས་གི་དུས་ཚོད་དེ་ཤར་གི་ཉི་མ་ཤར་འགྲོ་གི་རེད་བ་ཨ་འདི་དཔེ་ཡག་པོ་འདུག་ཨ་ནི་ཕ་ཆོ་གའི་བསམ་བློ་དེ་འདྲའི་བཏང།

ཨ་ནི་འདི་ནང་ལ་བོད་པ་འདི་འདྲའི་ངོ་ཤེས་པ་འདི་འདྲ་སྐུ་མཁྱེན་ང་རང་ཚོར Cell Phone འདྲ་དེ་འདྲ་ཅིག་གནང་རོགས་བྱེད་ཡང་ཁོང་ཚོས་འབྲེལ་བ་བྱེད་ཁོང་ཚོས་ཏན་ཏན་ཆོས་ཚོགས་ཆེན་པོ་རེད་བཞག་འདི་གི་ཏན་ཏན་ཁོ་རང་ཅིག་སྐྱབས་ཐུབ་ཀྱི་རེད་བསམ་ངར་ཡ་ཡིད་ཆེས་ཡོད་རེ་བ་ཡོད་རེད་བ་ཨ་ནི་ད་ལྟ་ང་ཚོ་ད་ཤ་ཁྲག་གཅིག་པ་བོད་རིགས་སྤུན་ཟླ་སྐུ་མཁྱེན་ད་ཁོ་རང་ལ་ཡང་ཛ་དྲག་གི་གནས་གནས་གནས་སྟངས་ཆགས་ཀྱི་འདུག་ཨ་ནི། སྐུ་མཁྱེན་སུ་འདྲ་བྱས་ནས་ཅིག་རོགས་པ་བྱེད་འདོད་ཡོད་ན་སྐུ་མཁྱེན་ང་ལ་ཡ་ཚུར་འབྲེལ་བ་བྱེད་རོགས་བྱེད་རོགས་ཨ་ནི་ཡང་འབྲེལ་བ་མ་བྱས་ན་ཡང་སུ་སུ་གི་ཐད་ཀར་ཕར་པེ་ཤག་བཏང་ན་འགྲིག་གི་འདུག་རོགས་ངས་པེ་ཤག་བཏང་ས་དེ་ངས་ངས་གི Phone Number དེ་ངས་གི་དེ YouTube གི Comment Section ནང་ངས་བཞག་ཡོད་ཨ་ནི་སྐུ་མཁྱེན་སུ་འབྲེལ་བ་བྱེད་འདོད་ཡོད་ན་སྐུ་མཁྱེན་ང་འབྲེལ་བ་བྱེད་རོགས་བྱེད་ཨ་ཁྱེད་རང་ཚོ་གི་སུ་སུ་དོ་བདག། ཤར་རྒྱག་ཕར་པེ་ཤག་ཁོ་རར་བཏང་ན་འགྲིག་གི་ཡོད་རེད་བ། ངས་འདི་བཏང་ཡས་དེ་ངེད་ཀྱི་མིང་འདི་ཚོ་དང་ཨ་ནི Information དེ་ངས་ཏག་ཏག་སྤྲད་དགོས་རེད་བ། ཨ་ནི་སྐུ་མཁྱེན་ཁོ་རང་ལ་ཡིན་གཅིག་མིན་གཅིག་རོགས་པ་བྱེད་རོགས་བྱེད་ལ་ཨ་ནི་ཁོ་རང་དངོས་གནས་ཀྱི་ད་ལྟ་ཛ་དྲག་རེད་ཤག་ད་ཁ་རྩང་ངས Video བཟོས་ནས་བཟུང་ད་ལྟ་བར་དུ་ང་ལ་ཡ་དེ་འདྲས་ཀྱི་ཤུགས་ཆེན་པོ་བྱེད་ཀྱི་ནུས་པ་རང་གང་ཡང་ཐོན་མ་སོང་དེ་བྱས་ནས་ངེད་ཀྱི་ད་ལྟ་ཡང་བསྐྱར་སླར་ཡང་ངས་འདི་ཞུ་གི་ཡོད་རེད་བ། ཨ་ནི་སྐུ་མཁྱེན་ངའི་བོད་རིགས་སྤུན་ཟླ་ཚང་མ་ལ་ཡ་སྐུ་མཁྱེན།